དེ་ཡང་ཨ་ནུས་རྟོག་མེད་ཤེས་པ་དེ་ཁོ་ཉིད་ཐུན་མོང་དུ་རེ་བ། ཞེན་ཡུལ་ཟེར་ན་རྟོག་པ་མ་གཏོགས་རྟོག་མེད་ཤེས་པ་ལ་ཞེན་ཡུལ་ཡོད་མ་རེད། ཡོད་མ་རེད་བ། ཡོད་མ་རེད་བ། ད་ཞེན་ཞེན་ཡུལ་མེད་དེ་རྟོག་མེད་ཤེས་པས་ཞེན་པ་མེད་པའི་ཕྱིར། མེད་དེ། རྟོག་མེད་ཤེས་པས་འདི་དང་འདིའོ་སྙམ་པ་མེད་པའི་ཕྱིར། འདུག་གི་མི་འདུག་བ། ང་ཚོ་མིག་ཤེས་ཀྱིས་བུམ་པ་འཛིན་དུས། ང་ཚོས་ཚོར་གྱི་མི་འདུག་དྲང་པོ་བཤད་ན་ཚོར་གྱི་མི་འདུག་བ། མིག་ཤེས་ཁོ་རང་བུམ་པ་འཛིན་དགོས་ན་ང་ཚོས་ཞེ་དྲག་ཧ་མ་གོ་བའི་བཟོ་འདྲ་རེད། རྟོག་པ་འདྲ་བོ་ཅིག་འཛིན་ན་ང་ཚོ་ཧ་གོ་འདུག། དེ་དེ་རེད་བ་ཟེར་ཡ་ཚོར་སྣང་དེ་འདྲ་བོ་ཅིག་ཡོང་གི་འདུག་བ། དེ་རེད་རྟོག་པའི་འཛིན་ཚུལ་དེ། དེ་ལ་ཞེན་ཟ། དེ་དང་དེའོ་སྙམ་ཅིག་འདུག་ཨ། དེ་ལ་ཞེན་པ་བྱེད། ད་མིག་ཤེས་ལ་དེ་འདྲ་དེ་ཡོད་མ་རེད་ཡོད་མ་རེད་བ། འོ་ཡ། དེ་མེད་དུས་ང་ཚོ་ལ་གུ་ཡོད་བ། སྣང་ཡུལ་ཤེས་པ་ཀུན་ལ་ཡོད་ཞེན་ཡུལ་རྟོག་པའི་སྒོས་ཆོས་ཡིན། རྟོག་པ་ཁོ་རང་གི་སྒེར་གྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་རེད་ཟེར་བ། གཞན་པ་ལ་ཡོད་མ་རེད། འོ་དེ་དུས། དེ་ནས་བློ་དེའི་སྣང་ཡུལ་དང་བློ་དེའི་གཟུང་ཡུལ་དོན་གཅིག།

ཨ། འདོད། ཡིད་མངོན་སུམ་རྟོགས་ན་སྣང་དགོས་ཀྱི་རེད་བ། སྣང་རོ། སྣང་ན་གང་ཟག་བདག་མེད་ཆོས་ཅན་ཉན་ཐོས་འཕགས་པའི་རྒྱུད་ཀྱི་མཚན་གཞི་ཡིན་རྣམ་པར་ཤེས་པ་དེའི་སྣང་ཡུལ་ཡིན་པར་ཐལ། ཨ་ལས་ཁོ་ཚོ། ཁོ་ཡང་ཅི་བྱེད་དོ། ཡིན་པ་ཐ་དད་ལ་སྣང་ཞེར། ཆོས་ལ། ཨ། ཆོས་མ་ཡོད་ར།

ཡང་མངོན་སུམ་མ་ཡིན་པར་ཐལ། ཅིའི་ཕྱིར། ཨ་ལས་གནས་སྐབས་མངོན་སུམ་དུ་བཞག་ཡིན་མ་གཏོགས་བྱེ་སྨྲ་རྩ་བ་ཉིད་མངོན་སུམ་གོ་དེའི་དོན་མ་བརྟགས་ཏེ། ད་ད་ལྟ་ཡི་མངོན་སུམ་ཡིན་པར་བཞག་ཀྱང་དང་པོ་ངན་ཏུ་འགྲོ། མ་ཟིན་ནི་དུས་མངོན་སུམ་གོ་དེའི་དོན་མ་བརྟགས་ཏེ། དེ་ཡང། དེ་ཆོས་ཅན་མངོན་སུམ་ཡིན་པར་ཐལ། རེད་བ། ཡིན་སྟབས་དེ་འདྲ་བ་དེ་ཆོས་ཅན་མངོན་སུམ་མ་ཡིན་པར་ཐལ། གང་ཟག་བདག་མེད་ཁྱོད་ཀྱིས་མངོན་སུམ་དུ་རྟོགས་པའི་ཕྱིར།

ནོ་བ། ད་དང་སྒྲ་དང་པོ་དེ་ཨ་ནི་མངོན་སུམ་སྣང་ཡུལ་དངོས་པོ་དོན་གཅིག་རྟོག་པའི་སྣང་ཡུལ་རྟག་པ་དོན་གཅིག་དེ་དེ་ཚེ་རྟག་གཉིས་འགྲུབ་འགྲོ་ས། དེ་ནས་ཡང། ཡང་ཕྱོགས་གཅིག་ལ་བཤད་ཀྱི་ལ། མངོན་སུམ་གྱི་འཇུག་ཡུལ་དང་མངོན་སུམ་གྱི་འཛིན་སྟངས་ཡུལ་དོན་གཅིག། དེ་གཙོ་བོ་ཆགས་འགྲོ་བ། མངོན་སུམ་གྱིས་འཇུག་ན་མངོན་སུམ་གྱི་འཇུག་ཡུལ་ཡིན་པས་མ་ཁྱབ་ལ། རེ་བ། མངོན་སུམ་དེ་དང་དེའི་ཡུལ་དེ་ལ་འཇུག་ཚུལ་ན་དེ་མངོན་སུམ་དེ་དང་དེའི་འཛིན་སྟངས་ཡུལ་ཡིན་པས་མ་ཁྱབ་འཇུག་ཡུལ་ཡིན་པས་མ་ཁྱབ། ད་མངོན་སུམ་གྱི་འཇུག་ཚུལ་ག་རེ་སྣང་ཚུལ་མ་གཏོགས་མེད་ཨ། རེ་བ་མེད་ཨ། ད་འཇུག་ཡུལ་ཟེར་ན། ཨ་ནི་སྣང་ཡུལ་གཙོ་བོ་དེ་ལ་ཡིན་དགོས། མངོན་སུམ་གྱི་འཛིན་སྟངས་ཡུལ་ཟེར་ན་མངོན་སུམ་གྱི་སྣང་ཡུལ་གཙོ་བོ་ཡིན་དགོས། ད་ང་ཚོ་ཁ་སང་ཏོག་ཙི་ལབ་ཚར་ཏེ། དཔེར་ན། མིག་ཤེས་ཀྱིས་བུམ་པ་འཛིན་པ་དེ། མིག་ཤེས་ཀྱིས་བུམ་པ་སྣང་ཡུལ་གཙོ་བོ་བྱེད་ཚུལ་རེད་མ་གཏོགས་རྟོག་པས་འཛིན་པ་ནང་བཞིན་དེ་དང་དེའོ་སྙམ་ཚུལ་ཡོད་མ་རེད། སྣང་ཡུལ་གཙོ་བོ་བྱེད་ཟེར་ན་མ་ཟེར་ན་ང་ཚོ་བུམ་པ་ལ་དུར་ལྟ་བ་ཡིན་ན། ལྕེ་དང་བུམ་པའི་དབྱིབས་དང་ཁ་དོག་ལ་སོགས་པ་གང་ག་མཐོང་གི་རེད་དེ་གཙོ་བོར་བུམ་པ་ལ་ལྟ་གི་ཡོད་པ་ཡིན་ཙང་བུམ་པ་སྣང་གི་ཡོད་རེད་གཙོ་བོ། ཡིན་ཙང་བུམ་པ་དེ་སྣང་ཡུལ་གཙོ་བོ་རེད། སྣང་ཡུལ་གཙོ་བོ་ཡིན་པ་ཡིན་ཙང་བུམ་པ་དེ་ཁོའི་འཛིན་སྟངས་ཡུལ་རེད། རེད་བ། དེ་ནས། ད་དེའི་ཚེ་ན་བུམ་པའི་བུམ་འཛིན་འདྲ་བའི་བུམ་འཛིན་མིག་ཤེས་དེ། བུམ་པའི་མི་རྟག་པ་དང་བྱས་པ་ལ་སོགས་པ་གང་ག་ལ་འཇུག་ཀྱང། བུམ་པའི་བྱས་པ་དང་མི་རྟག་པ་ལ་སོགས་པ་དེ་དག་བུམ་འཛིན་མིག་ཤེས་ཀྱི་འཇུག་ཡུལ་མ་ཡིན། མ་ཡིན་ཏེ། བུམ་འཛིན་མིག་ཤེས་ཀྱི་འཛིན་སྟངས་ཡུལ་མ་ཡིན་པའི་ཕྱིར་ར། མ་ཡིན་ཏེ་བུམ་འཛིན་མིག་ཤེས་ཀྱིས་མ་འཛིན་པའི་ཕྱིར་ར། རིག་ཚོ། ཧོ་ཡ། ད། མི་རྟག་པ་འཛིན་པའི་མིག་ཤེས་ང་ཚོའི་སེམས་ཅན་རྒྱུད་ལ་ཡོད་མ་རེད།

དགོས་པ། ད་རྟོག་པ་དེ་འཛིན་སྟངས་ཡུལ་དུ་བྱས་ན་དོན་སྤྱི་ཤར་བའི་ཁྱབ་རེད་ད། དོན་དག། དགོས་པ། ཀུ། འཛིན་སྟངས་ཡུལ་དུ་བྱས་ཟེར་ཡ་དེ་གཙོ་བོ་ག་ཚད་དོན་སྤྱི་ལ་དགོས་ཡ་དེ་ཚིག་གི་སྒོ་ནས་འཇུག་སྟངས་དེ་ལ་དོན་སྤྱི་ལས་འབྲེལ་བ་ཡོད་རེད། ཡོད་ཡིན་པ། ག་ཚང་ཅི་ལས་བཟུང་བ། འོ་དེ། རྟོགས་པ་དེའི། འཇུག་ཚུལ་དེ་ག་རེ་རེད་ཟེར་ན། རྟོག་པ་དེའི་དེ་འཛིན་སྟངས་ཡུལ་དུ་བྱས་ཟེར་ཡིན། དང། དེའི་འཛིན་སྟངས་ཡུལ་ཅེ་ན་དོན་སྤྱི་ཡོད་ཚེ་རྟོག་པ་དེའི་འཛིན་སྟངས་ཡུལ་ཡིན་མིན་ག་བ་ལྟ་ཟེར་ན་རྟོག་པ་དེས་གཞི་དེ་འཛིན་ན་གཞི་དེ་རྟོག་པ་དེའི་འཛིན་སྟངས་ཡུལ་ཡིན་པས་ཁྱབ། དེ་རྙོག་གྲ་མང་པོ་ཡོད་མ་རེད་དམ། འཛིན་སྟངས་ཡུལ་ཟེར་ཡ་དེ་རེད་བ། རྟོག་པའི་འཛིན་སྟངས་ཡུལ་ཟེར་ཡ་དང། བློ་དེ་དང་དེའི་འཛིན་སྟངས་ཡུལ་ཟེར་ཡ་དེ་བློ་དེ་དང་འཛིན་མ་འཛིན་ལ་ལྟ་ཟེར།

རེད་བ། མངོན་སུམ་གྱི་འཇུག་ཚུལ་དེ་ག་རེ་རེད་ཟེར་ན་དེ་སྣང་ཚུལ་དེ་ག་རང་རེད། རྟོག་པའི་འཇུག་ཚུལ་ག་རེ་ཟེར་ན་རྟོག་པའི་འཇུག་པ་ལ་འཛིན་དགོས་པ་རེད། རྟོག་པའི་འཛིན་པ་ལ་དེ་དང་དེའོ་སྙམ་དགོས་པ་དང་བསམ་བློའི་ནང་ལ་དང་དེ་དང་དེའོ་སྙམ་དགོས་པ་རེད་བ། དཔེར་ན་བུམ་པ་འཛིན་པའི་རྟོག་པ་དེ་དེ་བ། ཁོ་བུམ་པ་མ་ཡིན་པ་ལས་ལོག་པར་འཛིན་ཡོད་པ་རེད།

མ་ཁྱབ། ཁྱབ་པ་དང་གཉིས་ཀྱི་འཛིན་སྟངས་ཡུལ་ཡིན་པས་ཁྱབ་པའི་ཕྱིར། དང་གི་ཡོ་བ་དང་པོ་ནི་མ་ལས་ཡོད་དུས་འཛིན་སྟངས་ཡུལ་ཡིན་མིན་ག་བ་ལྟ་ཟེར་ན་འཛིན་མ་འཛིན་རང་ལ་རེད། འཇུག་ཡུལ་ཡིན་མིན་དེ་འཇུག་མ་འཇུག་ལྟ་ཡོད་མ་རེད་ཟེར་ལ་ཡིན་པ། འོ་ཡ། ད་གཞི་གྲུབ་ན་རྟོག་པ་དང་རྟོག་མེད་ཤེས་པ་གཉིས་ཀས་འཛིན་པས་ཁྱབ་ཐལ། ཁྱབ་ན། ཡ། གང་ཟག་གི་བདག་མེད་དེ་ཆོས་ཅན་རྟོག་མེད་ཤེས་པས་འཛིན་པར་ཐལ།

རེད་བ། བུམ་པ་དངོས་པོའི་མཚན་གཞི་དེའི་སྐད་ཆ་དེ་མ་རེད་བ་ད་ལྟ་དེ། ཁོས་ལས་འབྲས་ཀྱི་རྟེན་དུ་གྱུར་པའི་གང་ཟག་དེའི་མཚན་གཞི་རེད་བ། གང་ཟག་དེས་ལས་བཟང་ངན་ག་རེ་བྱེད་ཀྱིན་ཡོད་ན་མེད་ན་ཏག་ཏག་ཁོས་བརྗོད་བསྟན་གྱི་ཁོ་རེད་ད་དེ་རེད་ད་འདི། མཚན་གཞིའི་རྣམ་པར་ཤེས་པ་དེ་རེད་ད། ཡང་ན་དེ། བུམ་པ་དངོས་པོའི་མཚན་གཞི་རེད་ཅེས་ཁོ་གནས་ཚུལ་ལོགས་ག་རེད་བ། ཁོ་མ་ཞེ་དྲག་ཅིག་རེད་བ་ད་ལྟ་དེའི་སྐད་ཆ་མ་རེད་བ། ཨོ་ཡ། ད་ཅ་ཅ་ཅ་འདུག་ཡ། རེད་བ། གཞི་གྲུབ་ན་རྟོག་མེད་ཤེས་པའི་འཛིན་སྟངས་ཡུལ་ཡིན་པས་ཁྱབ་ཐལ།

ཨ་ག་ལི། ཨ་ལི་ཏུ། རྟགས་སུ་བཏང་དང་མ་རེད། ཁྱོད་ར་ནང་ནང་ན་ཏུ་སུ་བཏང་དང། ད་དེ་བ་ཡིན་ད་ང་ཚོ་རང་ལོ་དུ་མ་ཚ་བ་ཆུ་ལོ་བ། ད་གཞི་གྲུབ་ན་རྟོག་པ་དང་རྟོག་མེད་ཤེས་པ་གཉིས་ཀྱི་འཛིན་སྟངས་ཡུལ་ཡིན་པས་ཁྱབ་བོ་ཟེར་ཏེ་ང་ཚོ་ལན་རྒྱག་སྟངས་ཧ་གོ་སུ་ར། ཁོ་རྟོག་པ་དང་རྟོག་མེད་ཤེས་པ་ད་ཚིག་ཟིན་ནང་བཞིན་བྱས་ན་ད།

རི་བོང་རྭ་དེ། རྟོག་པའི་འཛིན་སྟངས་ཡུལ་མ་ཡིན་པའི་ཕྱིར། དེར་ཐལ། དེ་རྟོག་པའི་ཡུལ་མ་ཡིན་པའི་ཕྱིར་ཏེ། དེ་བློ་ཡི་ཡུལ་མ་ཡིན་པའི་ཕྱིར་ཏེ། དེ་བློ་ཡི་ཡུལ་དུ་བྱ་རུང་མ་ཡིན་པའི་ཕྱིར། ད་རི་བོང་རྭ། རང་འཛིན་རྟོག་པ་ཟེར་ན་རི་བོང་རྭ་ཆོས་ཅན་རང་འཛིན་རྟོག་པའི་འཛིན་སྟངས་ཡུལ་ཡིན་པར་ཐལ་འདོད། ཡིན་ཏེ་བདག་མེད་ཡིན་པའི་ཕྱིར་ཡིན་པ། དག་པ། རང་འཛིན་རྟོག་པའི་འཛིན་སྟངས་ཡུལ་ཡིན་ཀྱང་རྟོག་པའི་འཛིན་སྟངས་ཡུལ་མ་ཡིན། མ་ཡིན་ཏེ་རྟོག་པའི་འཛིན་སྟངས་ཡུལ་ཡིན་ན་རྟོག་པའི་ཡུལ་ཡིན་དགོས།

དེ་དེ་ལ་གསལ་བར་སྣང་བའི་ཕྱིར་ཟེར་ལ། ད་གང་ཟག་གི་བདག་མེད་ཆོས་ཅན་དངོས་པོ་ཡིན་པར་ཐལ་དང། མངོན་སུམ་གྱི་སྣང་ཡུལ་ཡིན་པའི་ཕྱིར་ཏེ། གང་ཟག་གི་བདག་མེད་མངོན་སུམ་དུ་རྟོགས་པའི་རྣལ་འབྱོར་མངོན་སུམ་གྱི་སྣང་ཡུལ་ཡིན་པའི་ཕྱིར་ཏེ། དེ་གང་ཟག་བདག་མེད་དེ། དེ་ལ་ཟེར་ན་རྣལ་འབྱོར་མངོན་སུམ་དེ་ལ་གསལ་བར་སྣང་བའི་ཕྱིར་ཟེར་བ།

དེས་ཟེར་བ་གང་ཟག་བདག་མེད་རྟོགས་པའི་རྗེས་དཔག་དེས། དེའི་རྒྱུན་ཟེར་ལ་དེ་རྗེས་དཔག་ཁོ་རང་གི་རྫས་རྒྱུན། གོམས་པར་བྱས་པ་ལས་ཟེར་གོམས་འདྲིས་བསྟན་རོ། གང་ཟག་བདག་མེད་རྟོགས་ནས་དེ་ག་རང་ཡང་ནས་ཡང་དུ་སྐྱེ་ལ་གང་ཟག་བདག་མེད་གོམས་ཡོང་དུས་གོམས་པར་བྱས་པ་ལས། གང་ཟག་གི་བདག་གིས་དབེན་པའི་འདུ་བྱེད་ལ་གསལ་སྣང་ཐོབ་པར་འགྱུར་བའི་ཕྱིར། གསལ་སྣང་གཅིག་ཐོབ་ཀྱི་རེད་དེ་གང་ཟག་བདག་མེད་ལ་གསལ་སྣང་ཐོབ་ཀྱི་མ་རེད། འོ་ན་ག་བ་ལ་ཐོབ་པས་ཟེར་ན། གང་ཟག་བདག་གིས་དབེན་པའི་འདུ་བྱེད་དེ་ལ། གསལ་སྣང་ཐོབ་པར་འགྱུར་བའི་ཕྱིར་ཏེ། དེ་འདྲ་བའི་རྣལ་འབྱོར་མངོན་སུམ་གྱིས། གང་ཟག་གི་བདག་གིས་དབེན་པའི་འདུ་བྱེད་དངོས་སུ་རྟོགས་ནས་གང་ཟག་གི་བདག་མེད་ཤུགས་ལ་རྟོགས་པ་ཡིན་ནོ། དེ་ཉིད་ད་རེས་དེ་སྒྲོ་སོང་བ། ད་རེས་དོ་རུ་བ། ད་དཔེར་ན་དེ་རེས་ད་ང་ཚོ་དང་པོ་གང་ཟག་བདག་མེད་རྟོགས་འོང་དུས་ཐོག་མར་རྟོགས་འོང་དུས་ནི་རྟགས་ལ་བརྟེན་ནས་རྟོགས་ཀྱི་འདུག་དོན་སྤྱིའི་ཚུལ་གྱིས་རྟོགས་དགོས་འདུག་ག། དེ་རྟོགས་འོང་དུས་དེ་ནས་ཡང་ཡང་ཡང་སྒོམ་འོང་དུས་ཉི་མ་གཅིག་ལ་ཁོ་གོམས་གྱིས་རྟོགས་ན་གསལ་སྣང་ཐོབ་པ་ཡོད་པའི་ཕྱིར་ཏེ་གསལ་སྣང་ཐོབ་པའི་ཚུལ་དེ་མངོན་སུམ་གྱི་ངོ་བོར་འགྲོ་ཡ་ཡོད་པའི་ཕྱིར་དུ་གོ།

ཡིན་པ་རེད་བ་ད། འོང་དུས་ཏེ། རྗེས་དཔག་དེ་ཡང་བཅད་ཤེས་ཀྱི་ངོ་བོ་ལ་འགྲོ། ཡང་སྒོམ་པ། བཅད་ཤེས་ཀྱི་ངོ་བོར་འགྲོ། དེ་འདྲ་བའི་བཅད་ཤེས་དེ་ཡང་ཡང་ཡང་ཡང་གོམས་ཏེ། མཐར་གང་ཟག་བདག་མེད་ཇེ་གསལ་ཇེ་གསལ་ཇེ་གསལ་གསལ་པོ་ཆགས་ཡོང་བར་ཡང་དག་ཆགས་ཡོང། ཆགས་ནས་ཁོ་མངོན་སུམ་གྱི་ངོ་བོར་འགྲོ་བ་དང་རྣལ་འབྱོར་མངོན་སུམ་གྱི་ངོ་བོར་འགྲོ་བ་དུས་མཉམ་རེད། རྣལ་འབྱོར་མངོན་སུམ་གྱི་ངོ་བོར་འགྲོ་བ་དེའི་ཚེ་ན་གསལ་སྣང་ཐོབ་པ་རེད། གསལ་སྣང་ཐོབ་པ་རེད་རེད་བ་གསལ་སྣང་ཐོབ་ཡ་དེ་དོན་སྤྱི་རྩ་བ་ཉིད་ནས་བརྒྱུད་མི་དགོས་པ་བྱས་ནས་ཡུལ་རྗེན་པར་སྣང་ཐུབ་ཀྱི་ཡོད་རེད་གཟུགས་རྗེན་པ་ཟེར་དེ་ལབ་ཀྱི་རེད་བ་ང་ཚོ་སྐུ་རྗེན་པ་རྗེན་ཆུང་ཟེར་རྗེན་ཅེར་སྡོད་ལབ་ཀྱི་རེད་བ་རྗེན་ཅེར་སྡོད་ཟེར་ལ་དེ་དོན་སྤྱི་རྩ་བ་ཉིད་ནས་མ་བརྒྱུད་པར་རྗེན་པར་སྣང་ཐུབ་ཀྱི་རེད་གསལ་སྣང་ཐོབ་ཟེར་ན་དེ་རེད་ཡུལ་རྗེན་པར་སྣང་ཡུལ་རྗེན་པར་སྣང་བ་ཡོད་བས་ཁྱེད་ཚོ་ན་ད་རང་ལོ་མ་ཆགས་ལ་སོང་རྗེན་པར་སྣང་ཡ་དེ་གང་ཟག་བདག་མེད་མ་རེད། འོ་ན་ག་རེ་རེད་ཟེར་ན། གང་ཟག་བདག་གིས་དབེན་པའི་འདུ་བྱེད། འོ་དེ་བདག་གིས་དབེན་པའི་འདུ་བྱེད་དེ། དེ་ལ་གསལ་སྣང་ཐོབ་པ་རེད། དང་པོ་ཁོ་གང་ཟག་བདག་མེད་གོམས་འཛིན་དེ་ཡོད་རེད་རོ། དེ་ནས་ཡང་ཡང་ཡང་ཡང་ལས་དེ་བདག་གིས་དབེན་པའི་འདུ་བྱེད་ལ་གསལ་སྣང་ཐོབ་པ་ཡིན། བདག་གིས་དབེན་པའི་འདུ་བྱེད་ལ་གསལ་སྣང་ཐོབ་ནས་གང་ཟག་གི་བདག་མེད་ཤུགས་ལ་རྟོགས་པ་རེད། ད་བྲིས་འདུག་བསམ་བློ་སྐོར་ཏག་ཏག་སླེབས་སོང་ང་སླེབས་སོང་རེད་བ། ད་དང་པོ། རེད་བ། རྣལ་འབྱོར་མངོན་སུམ་གྱི་ངོ་བོར་འགྲོ་ཁ་མའི་དེ་འདྲའི་གང་ཟག་བདག་མེད་རྟོགས་པའི་གི་རྟོག་པ་གཅིག་དེ་བ། རེད་བ། དེའི་ནི་སྐབས་སུ་ཁོའི་འཛིན་སྟངས་ཡུལ་ལ་ག་རེ་རེད་ཟེར་ན་གང་ཟག་བདག་མེད་རེད། གང་ཟག་བདག་མེད་རེད་བ། ད། རྣལ་འབྱོར་མངོན་སུམ་གྱི་ངོ་བོར་སོང་མ་ཐག་དེ་ཁོའི་འཛིན་སྟངས་ཡུལ་དེ་གང་ཟག་བདག་མེད་རྩ་བ་ཉིད་སླེབས་ཀྱི་མ་རེད། སླེབས་ཀྱི་མ་རེད་བ། ཟ་མ་གོ་ཨ། སླེབས་ཀྱི་མ་རེད། དེ་ནི་ག་རེ་འཛིན་གྱི་འདུག་ཟེར་ན། རྣལ་འབྱོར་མངོན་སུམ་གྱི་ངོ་བོར་སོང་མ་ཐག་དེ་བདག་གིས་དབེན་པའི་འདུ་བྱེད་འཛིན་པ་ཡིན་པའི་ཕྱིར། འདོད། ཟེར་བ། ད་དེ་འདྲ་བ་དེ་རྣལ་འབྱོར་མངོན་སུམ་ཡིན་པའི་ཕྱིར། རྣལ་འབྱོར་མངོན་སུམ་འགྲོ་བ། ཡིན་ན། ཡ། རོལ་བ། འོ། ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་ལ་བརྟེན་ནས་ཕྲ་བའི་མི་རྟག་པ་དང་གང་ཟག་བདག་མེད་ཕྲ་རགས་གང་རུང་མངོན་སུམ་དུ་རྟོགས་པའི་གཞན་རིག་གི་ཤེས་པ་དེ་ཡིན་པར་ཐལ། འདོད། བ་ཡིན་ན་དེའི་ཆོས་ཀྱི།

དེ་ལྟར་ར་བ་རོ་བ་འོ་དེ་ཙམ་གོ་བ་ད་ད་ཙམ་གོ་བ་དང་གི། དང་གི་ཨ་ནི་གར་ཙམ་གང་ཟག་དང་མི་དེ། མི་རྟག་པ་མངོན་སུམ་དུ་རྟོགས་རེ་སྒྲ་མི་རྟག་པ་མངོན་སུམ་དུ་རྟོགས་རེ་ཟེར་ན་གང་ཟག་མི་རྟག་པ་མངོན་སུམ་དུ་རྟོགས་རེ་ཟེར་བ་ཡིན་པའི་ཕྱིར། འདོད་ལྷ་འདུས་མ་བྱས་ནམ་མཁའ་ལ་སྦྱར་ན་གར་རྟོགས་གཅིག་བྱེད། ཡང་ཆོས་གཉིས་པ་གཅིག་བརྗོད་འདི་ལྟར་བསམ། ཡ། རྣམ་མཁྱེན་ཟེར་བ། རྣམ་མཁྱེན་རྟག་སྟོང་དུ་རྟོགས་པའི་རྗེས་དཔག་དེ་ཆོས་ཅན་ཁྱོད་ཀྱི་རྒྱུན་གོམས་པར་བྱས་པ་ལས་གོམས་བྱའི་དོན་ལ་གསལ་སྣང་ཐོབ་པ་དེའི་ཚེ་ན།

ཙམ་མ་ཐུབ་ན་ཡུལ་སྐྱེས་ལ་ཐོབ་དགོས་ཀྱི་རེད་དོ། ཡུལ་ལ་རྟག་དངོས་གཉིས་སུ་གྲངས་ངེས་པ་རེད་ཡང་ན་རྟག་པ་ཡང་ན་མི་རྟག་པ་ཡིན་དགོས་ཀྱི་རོ། ད་ནི་མི་རྟག་པ་འདོད་ཀྱི་མེད་ན་མི་རྟག་པ་ཡོད་མ་རེད་ད་དགོས་ཡིན་པས་འདོད་ཀྱི་བཞག་ཡ་མ་རག་ན་སྤྱིར་བཏང་ཡོད་ན་བཞག་ཡ་མ་རག་ན་མེད་པར་བརྩི་གི་རེད་ད་རེད་བ། ད་མེད་ན་ནི་རྟག་པ་གཅིག་མ་གཏོགས་ཡོད་མ་རེད་ཙམ་མ་ཐུབ་ན། དྲིན་ཚར་བ་རེད་ད་ང་ཚོ། གར་ལག་གི་ཁ་སང་སྐྲ་ཤད་འཛག་པར་སྣང་བའི་དབང་ཤེས་ལ་ངས་འདི་རིགས་ཀྱི་ལབ་དགོས་ཟེར་གྱིས་དྲིས་ཀྱི་འདུག་ལ་ཡིན། སྐྲ་ཤད་འཛག་པར་སྣང་བའི་དབང་ཤེས་དེ་སྤྱིར་བཏང་ཨ་ནི་སྣང་ཡུལ་ཤེས་པ་ཀུན་ལ་ཡོད་ཞེན་ཡུལ་རྟོག་པའི་སྒེར་ཆོས་ཡིན་ཟེར་ལ་སྐད་ཆ་གཅིག་གིས་ཡང་ཨ་ནི་སྐྲ་ཤད་འཛག་པར་སྣང་བའི་དབང་ཤེས་དེ་ལ་སྣང་ཡུལ་ཡོད་མ་རེད་ཟེར་གྱིས་ཟེར་བ། གཟུང་དོན་མེད་པ་ཁྱེད་གཉིས་ཀྱིས་ག་རེ་སྐྱེ་ལེ་སོང་ཨ་ག་ཟེར་བ། སྐྲ་ཤད་འཛག་པར་སྣང་བའི་དབང་ཤེས་དེ་ལ་སྣང་ཡུལ་ཡོད་མ་རེད་ལ་གཉིས་ཡོད་རེད་ཟེར་བ། ད་ང་ཚོས་བྱས་ན་ཨ་ནི་སྣང་ཡུལ་མེད་ལབ་ཡ་དེ་སྐྲ་ཤད་མར་འཛག་པར་དེ་སྣང་བ་ད་ལྟའི་ད་ག་རང་མེད་པའི་སྐད་ཆ་རེད། སྤྱིར་བཏང་ཁོ་རང་ལ་སྣང་ཡུལ་ཡོད། ཡང་ཕྱི་རོལ་གྱི་རང་མཚན་པ་མེད་པའི་རྒྱ་ཚད་མ་དེ་དུས་དེ་རྒྱ་མེད་པ་དང་འདྲ། ཕྱི་རོལ་གྱི་གངས་རི་སྔོན་པོར་སྣང་བ་ཡིན་ན་གངས་རི་འདྲ་བ་གཞི་གཅིག་ཡོད་རེད། དེ་ལ་བརྟེན་ནས་ཨ་ནི་དེ་སྔོན་པོར་སྣང་འགྲོ་དགོས་རོ། སྐྲ་ཤད་འཛག་པར་སྣང་ཟེར་ཡ་དེ་སྐྲ་འདྲ་བོ་གང་ཕྱི་རོལ་གྱི་སྐྱེས་ཡོད་མ་རེད་བར་སྣང་ལ། ཁོ་རང་མིག་ལ་ན་ཚ་རྒྱབ་ཀྱི་རབ་རིབ་ཡོད་པའི་དབང་གིས་འདུག་སྟངས་དེ་སྐྲ་བལ་ཏེ་འདུག་ཟག་སྡོད་པར་སྣང་གི་ཡོད་རེད་བ། འོན་འཁྲུལ་ཟག་གི་གཞི་མེད་པ་ཡིན་ཙང་ཨ་ནི་ཕྱི་རོལ་གྱི་གཟུང་དོན་རང་མཚན་པ་ཡོད་མ་རེད་ཟེར་ཟེར་རྒྱུ་དེ་ཁྱེར་བ་ཡིན་མ་གཏོགས་སྤྱིར་བཏང་ཁོ་རང་ལ་སྣང་ཡུལ་ཡོད་ལ་རེད་བ། ད་སྣང་ཡུལ་ཡོད་ན་ཞོག་ལབ་དུས་སྐྲ་ཤད་འཛག་པར་སྣང་བ་དེ་ཆོས་ཅན་དེ་ལ་ཡིན་པ། སྣང་བ་དེ་ཆོས་ཅན་ལབ་དུས་ད་དེ་རིང་འདིར་ཁྲིད་དགོས་ཟ་རེད་བ། དེ་ནི་དཀའ་ལས་ཡོད་མ་རེད། ཨ་ནི། ཁོ་རྟོག་པ་དང་རྟོག་མེད་ཤེས་པ་ག་འདྲ་ཅིག་ཡིན་པ་ཡིན་ན་ཡང་རང་གི་སྣང་བ་དེ་ཟེར་བ་རང་གི་སྣང་ཡུལ་ཡིན་དགོས་ལ་རྟོག་པ་གང་དང་རྟོག་པ་བྱ་ས་ཡོད་མ་དང་རྟོག་མེད་ཤེས་པ

རྣམ་མཁྱེན་གྱིས་གང་ཟག་བདག་མེད་མངོན་སུམ་དུ་རྟོགས་ཀྱང་གང་ཟག་བདག་མེད་རྣམ་མཁྱེན་གྱིས་མངོན་སུམ་མ་རྟོགས་ཟེར་ཡ་དེ་དུས་ཚོད་མན་ག་གང་ག་ལས་གོ་གཅིག་ཕྱིར་རོ། དེ་ནས། ཨ་ནི་རྣལ་འབྱོར་མངོན་སུམ་གྱི་དེ་ཡི་སློབ་པའི་རྒྱུད་ཀྱི་གང་ཟག་བདག་མེད་ཤུགས་ལ་རྟོགས་པ་ཡིན་ནོ་ཟེར་ལགས་སོ། རྣལ་འབྱོར་མངོན་རྣལ་འབྱོར་མངོན་སུམ་ཁོ་རང་གིས་གང་ཟག་བདག་མེད་ཤུགས་ལ་རྟོགས་པ་ཡིན་པ་དང་ཡང་ང་ཚོས་དེ་ཁྱད་པར་འདོགས་མི་འདོད་རོ། གང་ཟག་བདག་མེད་རྣལ་འབྱོར་མངོན་སུམ་གྱིས་ཤུགས་ལ་རྟོགས་ཀྱང་རྣལ་འབྱོར་མངོན་སུམ་གྱིས་གང་ཟག་བདག་མེད་ཤུགས་ལ་མ་རྟོགས་ལབ་ནས་ལབ་ཀྱི་འདུག་མི་འདུག་ལབ་ཀྱི་ཡོད།

རེད་པ་ད་ཡང་ཡོད་རེད། ཨ་ནི་མཁས་གྲུབ་རིན་པོ་ཆེ་གི་བོད་ཀྱི་སྟོང་ཐུན་དག་ཁུ་མཐུན་ན་ལ་ཡིན་དུས་ཨ་ནི་ཀུན་མཁྱེན་ཡེ་ཤེས་ལ་ཤུགས་རྟོགས་ཡོད་པ་ནང་བཞིན་གྱི་གྲོགས་ཡོད་རེད། རེད་པ་ག་འདྲ་བ་རེད་ཟེར་ན་ཀུན་མཁྱེན་ཡེ་ཤེས་ཀྱིས་ཀུན་མཁྱེན་ཡེ་ཤེས་རྟོགས་པ་དེ་ཤུགས་རྟོགས་ཀྱི་ཐ་སྙད་བྱེད་ཀྱང་རུང་མི་བྱེད་ཀྱང་རུང་རྣམ་པ་མ་ཤར་བའི་སྒོ་ནས་རྟོགས་པ་དེ་ཁོ་བོའི་འདོད་པས་དེ་ལ་གནོད་བྱེད་སྟོན་ཅིག་ཟེར་ལ་ཡོད་རེད།

ཀྱག་ཀྱོག་ཟེར་བ། ཡ། ད་དེ་ནི་མ་བསྟན་ཟེར་ལོ། ཡང་ཁ་ཅིག། སྒྲ་ཆོས་ཅན་རྟག་པ་དང་མེད་པ་གང་རུང་ཡིན་པར་ཐལ། སྒྲ་རྟག་འཛིན་རྟོག་པའི་སྣང་ཡུལ་དང་ཞེན་ཡུལ་གང་རུང་ཡིན་པའི་ཕྱིར། དེར་ཐལ། དེ་ཡི་ཡུལ་ཡིན་པའི་ཕྱིར་ན་མ་ཁྱབ། རྟགས་གྲུབ་སྟེ་དེ་དེའི་དམིགས་ཡུལ་ཡིན་པའི་ཕྱིར། ཟེར་ལགས་སོ། རོལ་པ། ད། སྒྲ་ཆོས་ཀྱི། རྟག་པ་དང་མེད་པ་གང་རུང་ཡིན་པར་ཐལ། ཅིའི་ཕྱིར། ཡིན་པར་ཐལ་སྒྲ་རྟག་འཛིན་རྟོག་པའི་སྣང་ཡུལ་དང་ཞེན་ཡུལ་གང་རུང་ཡིན་པའི་ཕྱིར། རྟགས་མ་གྲུབ། དེ་ཡིན་པར་ཐལ་དེའི། རེ་བ། དེའི་ཡུལ་ཡིན་པའི་ཕྱིར། ཁྱབ་པ་མ་བྱུང། འོ་ན་དེ། སྒྲ་ཆོས་ཅན་སྒྲ་རྟག་འཛིན་རྟོག་པའི་ཡུལ་ཡིན་པར་ཐལ། ཡིན་ན་ཡུལ་མ་ཡིན་པར་ཐལ་ཡུལ་བཞི་པོ་གང་ཡང་མ་ཡིན་པའི་ཕྱིར། རྟགས་མ་གྲུབ། ཁྱབ་པ་མ་བྱུང།

ཏེ་ས་དྲུ་བ། ཁ་ཅིག། སྣང་ནས་རིག་པར་བྱ་བ་སྣང་ཡུལ་གྱི་མཚན་ཉིད་ཟེར་ན། འོ་ན་བློ་དེ་ལ་སྣང་ནས་རིག་པར་བྱ་བ་བློ་དེའི་སྣང་ཡུལ་གྱི་མཚན་ཉིད་ཡིན་པར་ཐལ། སྣང་ནས་རིག་པར་བྱ་བ་སྣང་ཡུལ་གྱི་མཚན་ཉིད་ཡིན་པའི་ཕྱིར་རྟགས་དངོས་ཟེར་བ། ད་སྣང་ནས་རིག་པར་བྱ་བ་ཟེར་ན་ག་ཚོད་རེད། བློ་ཁོ་རང་ལ་རྣམ་པ་ཤར་ནས་རྟོགས་པར་བྱ་བ་ཟེར་བ། ང་ཚོ་བྱས་ན་དངོས་སུ་རྟོགས་པར་བྱ་བ་ལ་གཅིག་པ་ལས་དུ་རྫོང་དག་ལ།

སྒྲ་དོན་འདྲེས་རུང་དུ་འཛིན་པའི་ཞེན་རིག་ཟེར་བ། ད་སྒྲ་དོན་འདྲེས་རུང་ཟེར་ན་མ་ཟོས་ན། འཇུག་ཡུལའམ་འཛིན་སྟངས་ཡུལ་ལ་འཇུག་པ་དེའི་ཚེ་ན་དོན་སྤྱི་བརྒྱུད་པའི་སྒོ་ནས་འཇུག་དགོས་ཀྱི་དེ་ལ་སྒྲ་དོན་འདྲེས་རུང་འཛིན་པའི་ཞེན་རིག། མངོན་སུམ་ཟེར་ན། རྟོག་བྲལ་མ་འཁྲུལ་བའི་རིག་པ། རྟོག་པ་དང་བྲལ་ཞིང་མ་འཁྲུལ་བའི་རིག་པ་ཁྱོག་ཁྱོག་གི་སྒྲོ་སྐུར་ད། ད་རྟོག་པ་དང་བྲལ་ཞེས་དེ་རྟོག་པ་མ་ཡིན་ཞེས་ད་ག་རང་རེད་མ་གཏོགས་གཞན་པ་ཡོད་མ་རེད་ད།